མིན་པའི་ཉེས་པའོ་གཉིས་ཆར། ཉོན་མོངས་ཅན་གྱི་ཉེས་པ་དང་ཉོན་མོངས་ཅན་མ་ཡིན་པའི་ཉེས་པ་གཉིས་ཆར་ནོ། ཉོན་མོངས་ཅན་མ་ཡིན་པའི་ཉེས་པ་གཉིས། མ་བྱིན་ཡང་རྟེན་གྱི་སྒོ་ནས་ཉེས་པ་མེད་པ་ནི་རང་ལ་ལོངས་སྤྱོད་དེ་དག་མེད་པ་སྟེ། རང་ལ་འོ་ན་སྦྱིན་ཡག་གི་ལོངས་སྤྱོད་སྒོ་མེད་ན་དེ་ནི་ཉེས་པ་གེ་མོ་བ། ལོངས་སྤྱོད་མེད་པ་དེ་གཅིག། དངོས་པོའི་སྒོ་ནས་ཚེ་འདིའམ་ཕྱི་མར་སྐྱོན་སྐྱེ་བས་རུང་བ་མ་ཡིན་པ་དང། ཡང་སློང་བ་པོ་དེ་ལ་མི་འཕྲོད་པའི་རྫས་ཏེ་གཉིས། དེ་འདྲ་སྤྲད་ན་དེ་ནི་མ་བྱིན་ན་ཉེས་པ། དགོས་པའི་སྒོ་ནས་མ་བྱིན་པའི་ཐབས་ཀྱིས་འདུལ་འདོད་པ་དང། དེ་ལ་བྱིན་ན་རྒྱལ་པོ་ལ་རྒྱལ་པོ་ལ་གནོད་པར་འགྱུར་བ་སྲུང་བ་དང་དགེ་འདུན་གྱི་ནང་ཁྲིམས་སྟེ་གསུམ་མོ། ས་དགོས་པའི་སྒོ་ནས་མ་བྱིན་པ་དེ་ལ་ཡང་གསུམ། འོ་ཐོག་གཅིག་བྱས་སོ། ད་རང་གི་འཁོར་ལ་ལོག་པར་སྒྲུབ་པ་ནི། འཁོར་རྣམས་ཀྱི་ནི་དོན་མི་བྱེད་ལོག་སྒྲུབ་བཞི་བྱས་སོ། ལྔ་པའི་ལམ། ཉེས་པ་སྟེ་འཁོར་བསྡུས་པ་ལ་མནར་སེམས་ཀྱིས་གདམས་ངག་མི་འདོམས་ཤིང། རྗེས་སུ་མི་སྟོན་པ་དང་ཕོངས་པ་དེ་དག་གི་ཆེད་དུ་བྲམ་ཟེ་དང་ཁྱིམ་བདག་དད་པ་ཅན་རྣམས་ལས། གོས་ཟས་དང་གོས

རྣམས་ཆོས་བཞིན་དུ་མི་འཚོལ་ན། ཉོན་མོངས་ཅན་དང་སེམས་གཞན་གཉིས་དང་བག་མེད་ཀྱིས་མི་འདོམས་ཤིང་རྗེས་སུ་མི་སྟོན་ལ་འཚོལ་བར་མི་བྱེད་ན། ཉོན་མོངས་ཅན་མིན་པའི་ཉེས་པའོ། བྱེ་བྲག་དེ་དག་མ་བྱས་ཀྱང་རྟེན་གྱི་སྒོ་ནས་ཉེས་པ་མེད་པ་ནི་ན་སྟེ་སྦྱོར་མི་བཟོད་པ་དང། ནུས་པ་གཞན་ལ་བཅོལ་བ་གཉིས་དགོས་པའི་སྒོ་ནས་གཉིས་ནི་མི་སྟོན་པ་དང་མི་འཚོལ་བའི་ཐབས་དེ་ཡང་འདུལ་བར་འདོད་པ་དང། དགེ་འདུན་གྱི་ནང་ཁྲིམས་སྲུང་བ་གཉིས་ཡུལ་གྱི་སྒོ་ནས་འཁོར་བསོད་ནམས་ཆེན་པོ་དང་ལྡན་པའམ་རང་ཉིད་ཆོས་གོས་སོགས་འཚོལ་བ་ནུས་པར་ཤེས་པ་དང། གདམས་ངག་དང་རྗེས་བསྟན་གྱིས་དེ་དག་གི་བྱ་བ་བྱས་ཟིན་པ་དང། སྔོན་མུ་སྟེགས་ཅན་ཡིན་པ་ལས། ཆོས་རྐུར་འོངས་ལ་དེ་ཡང་འདུལ་བའི་སྐལ་བ་མེད་པ་སྟེ་གསུམ་མོ། ཆོས་དང་ཟང་ཟིང་གིས་སྡུད་ཚུལ་རྒྱས་པར་བཤད་ཟིན་ཏོ། ས་བཅད་དེ་མཐུན་པར་བྱ་བ་ལ་ལོག་པར་སྒྲུབ་པ་ནི་ས་ད་ཡང་མཐུན་པར་བྱ། གཞན་གྱི་བློ་དང་མཐུན་མི་འཇུག་ཅེས་པ་སྟེ་གཞན་གྱི་སེམས་དང་མཐུན་པར་མི་བྱེད་ན་ཉོན་མོངས་ཅན་ཡིན་མིན་གཉིས་སུ་འགྱུར་བ་ནི་དེ་མ་ཐག་ཏུ་བཤད་པ་ལྟར་རོ། མཐུན་པར་མ་བྱས་ཀྱང་རྟེན་གྱི་སྒོ་ནས་ཉེས་པ་མེད་པ་ནི་ན་བ་ན་སྟེ་སྦྱོར་མི་བཟོད་པ་སྟེ་གཅིག་གོ། དགོས་པའི་སྒོ་ནས་གཞན་གྱི་འདོད་པ་དེ་མི་འཕྲོད་པ་སྟེ། དེ་ལ་སྔར་གནོད་པར་འགྱུར་བའམ་ཡང་ན་དེས་རང་ལ་གནོད་པ་དང་འདོད་པ་དེ་འཕྲོད་པ་ཡིན་ན་ཡང་གཞན་ཆེས་མང་པོ་ལ་མི་འཕྲོད་ཅིང་མི་འདོད་པ་སྟེ་དེ་ལ་མི་དགའ་བའི་སེམས་བསྲུང་བ་དང། དགེ་འདུན་གྱི་ནང་ཁྲིམས་བསྲུང་བ་དང་མུ་སྟེགས་ཅན། ཚར་གཅོད་པ་དང་ཐབས་དེས་འདུལ་བར་འདོད་པ་སྟེ་ལྔའོ། འདི་ཡང་རྒྱས་པར་བཤད་ཟིན་ཟེར་ད་ནི་དེ། ཡོན་ཏན་ཅན་ལ་ལོག་པར་སྒྲུབ་པ་ནི་ད་ནི་བར་ཆད་དེ། དྲུག་པ་རེད། དྲུག་པ་ཡིན་པ་ཡིན། ཡོན་ཏན་བསྔགས་པ་བརྗོད་མི་བྱེད་ཞེས་པ་སྟེ་གཞན་དག་གི་ཡང་དག་པའི་ཡོན་ཏན་སྔར་བཤད་པ་ལྟར་དད་པ་ལ་སོགས་པའི་བསྔགས་པ་མི་བརྗོད་པ་དང། ལེགས་པར་སྨྲས་པ་ལ་ལེགས་སོ་མི་སྟེར་ན། སེམས་གཅིག་དང་གསུམ་གྱི། སེམས་གཅིག་དང་གསུམ་གྱི་ཉོན་མོངས་ཅན་ཡིན་མིན་དུ་འགྱུར་བ་ནི་སྔ་མ་ལྟར་རོ། མ་བརྗོད་ཀྱང་ཉེས་པ་མེད་པ་ནི་ན་སྟེ་བརྗོད་པར་མི་ནུས་པ་དང། ཕ་རོལ་པོའི་གཏམ་རྫོགས་རྫོགས་དུ་སྡོད་པ། སྟེ་གཉིས་སོ་ཡུལ་གྱི་སྒོ་ནས་རང་བཞིན་གྱིས་འདོད་པ་ཆུང་བ། ཡོན་ཏན་བརྗོད་ན་མི་དགའ་བ་ལ་དེར་ཤེས་པ་གཅིག་སྟེ། བརྗོད་བྱའི་སྒོ་ནས་ནི་ཡོན་ཏན་དང། ལེགས་སྨྲས་ལྟར་སྣང་དུ་སོང་བ་སྟེ་གཅིག་གོ། དགོས་པའི་སྒོ་ནས་མ་བརྗོད་པའི་ཐབས་དེས་འདུལ་འདོད་པ་དང། དགེ་འདུན་གྱི་ནང་ཁྲིམས་བསྲུང་བ་དང། བརྗོད་ན་ཀུན་ནས་ཉོན་མོངས་དང་རྒྱགས་པ་དང་ཁེངས་པ་དང་གནོད་པར་འགྱུར་དུ་དོགས་ནས་དེ་བསལ་བའི་ཕྱིར་མུ་སྟེགས་ཅན་ཚར་བཅད་པ་སྟེ་བཞིའོ། ད་དེ་དེ་དེ་ལོག་སྒྲུབ་ཟེར་བ་ཁོ་ལ་དྲུག་བྱས་སོང། དྲུག་པོ་དེ་ཚ།